ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་ཉེར་དགུ་རེས་གཟའ་ཟླ་བ་རེད། ང་རྡོ་རྗེ་འཚོ་ཡིན་ཞུས་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང། བོད་མི་ཚོར་གོང་ས་ཏཱ་ལའི་བླ་མ་མཆོག་གཙོས་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས་ངོས་འཛིན་བསྐོ་གཞག་གི་རང་དབང་ཡོད་མེད་ཐད་རྒྱལ་ཚོགས་ནང་རྒྱ་ནག་ལ་དུས་བཀག་བསྐྱར་ཞིབ་ཀྱི་སྔ་འདོན་དྲི་བ་བཏོན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་ནས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། ནིའུ་ཡོག་གི་གློ་སྨོན་ཐང་སྐྱིད་སྡུག་གིས་བཙུགས་པའི་གཟའ་ཉི་མའི་རིག་གཞུང་སློབ་གྲྭའི་སློབ་མ་བདུན་ཅུ་ཙམ་ལ། སོ་སོའི་རིག་གཞུང་དང་བོད་ཀྱི་སྐད་ཡིག་སློབ་ཁྲིད་ཀྱི་ཕན་ཐོགས་ཆེན་པོ་འབྱུང་བཞིན་པའི་སྐོར་གྱི་གནས་ཚུལ་ཞིག་གོ། མཇུག་ཏུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ།

སྐབས་དེར་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་ར་དྲུག་ཅུ་རེ་གཅིག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་དེ་འབྲེལ་གྱི་བསམ་འཆར་ཁག་ཁྱོན་བསྡོམས་བཞི་བརྒྱ་ར་ཉི་ཤུ་རྩ་བརྒྱད་བཏོན་ཡོད་པ་དང། ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་གིས་ཚོགས་འདུའི་སྔོན་ཚུད་དུ་རྒྱ་ནག་ལ་དྲི་བ་བཏང་ཡོད་པ་རེད། ཁ་ན་ཌ་གཞུང་གི་རྒྱལ་ཚོགས་ཀྱི་སྐུ་ཚབ་ཀྱིས་རྒྱ་ནག་གི་སྐུ་ཚབ་ལ་རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་བོད་ཀྱི་དབུ་ཁྲིད ྋགོང་ས་ཏཱ་ལའི་བླ་མ་མཆོག་གཙོ་བྱས་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས་བསྐོ་གཞག་ཐད་བོད་མི་ཚོས་རང་དབང་ཐོག་ངོས་འཛིན་ཐག་གཅོད་བྱེད་ཐུབ་རྒྱུར་ལས་དོན་ཇི་སྤེལ་སྐོར་སྔ་འདོན་ཡིག་ཐོག་གི་དྲི་བ་གནང་ཡོད་འདུག། དེ་བཞིན་རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་མཆོག་གཙོས་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམ་པ་བོད་པ་རང་ཉིད་ཀྱིས་འདེམས་སྒྲུག་ཐད་ཐེ་གཏོགས་མི་བྱེད་རྒྱུར་ཡོངས་གྲགས་གསལ་བསྒྲགས་ཤིག་སྤེལ་ཐུབ་རྒྱུ་རེད་དམ་ཞེས་ཨ་རིའི་སྔ་འདོན་དྲི་བའི་ནང་བཀོད་འདུག་ད་དུང་བོད་མིའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་དང་བོད་ཀྱི་ཚོང་བ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་སོགས་ཀྱི་ད་ལྟའི་གནས་བབ་དང་གང་དུ་ཡོད་མེད་སྐོར་ཡང་སྔ་འདོན་དྲི་བའི་ནང་བཀོད་འདུག། འཇར་མ་ནིའི་སྐུ་ཚབ་ཀྱིས་ད་ལྟའི་ཆར་བོད་ཀྱི་མངའ་ཁུལ་ནང་སློབ་ཕྲུག་བརྒྱ་ཆ་གི་ག་ཚོད་ཙམ་བཅའ་སྡོད་སློབ་གྲྭའི་ནང་བཅུག་ཡོད་མེད་དང་བོད་པའི་སློབ་ཕྲུག་རྣམས་ཀྱི་ཕ་མ་ཚོར་བུ་ཕྲུག་རྣམས་བཅའ་སྡོད་སློབ་གྲྭ་ཁག་གི་ནང་འཇུག་རྒྱུའི་གདམ་ག་དང་རང་དབང་ཡོད་མེད་གལ་ཏེ་སློབ་ཕྲུག་དེ་དག་བཅའ་སྡོད་སློབ་གྲྭ་ཁག་གི་ནང་མ་བཏང་བ་ཡིན་ན་ཉེས་ཆད་ཡོད་མེད་དང་སློབ་གྲྭ་དེ་དག་ནང་བོད་ཡིག་སློབ་ཚན་ཡོད་མེད་སྐོར་དྲི་བ་དྲིས་ཡོད་འདུག།

དྲང་བདེན་མིན་པའི་ཐོག་ནས་གང་བྱུང་འཛིན་བཟུང་གིས་བཙན་དབང་ཐོག་ངལ་རྩོལ་དུ་བཀོལ་བ་དང་བསུན་གཙེར་བཟོ་བ་བཅས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཚམས་འཇོག་རྒྱུར་ལས་དོན་ཅི་འདྲ་སྤེལ་རྒྱུ་ཡིན་སྐོར་རྒྱ་ནག་ལ་སྔ་འདོན་དྲི་བ་བཏང་བའི་ནང་བཀོད་ཡོད་པ་རེད། གཞན་ཡང་ཡོ་རུབ་ཀྱི་རྒྱལ་ཁབ་བེལ་ཇི་ཡམ་དང་ནེ་དར་ལེནཌ། Switzerland། དང་དབྱིན་ཡུལ་ལ་སོགས་རྒྱལ་ཁབ་ཁག་གི་རྒྱལ་ཚོགས་ཀྱི་སྐུ་ཚབ་རྣམ་པས་གོང་བཤད་ལྟར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བའི་གནས་སྟངས་ཁག་གི་ཐོག་དྲི་བ་བཏང་འདུག་མཉམ་འབྲེལ་རྒྱལ་ཚོགས་ནང་གི་རྒྱ་ནག་གི་སྐུ་ཚབ་ཀྱིས་ཚོགས་མི་རྒྱལ་ཁབ་ཁག་གིས་བཏོན་པའི་བསམ་འཆར་ལམ་སྟོན་དེ་དག་ལ་རྒྱ་ནག་དང། རྒྱ་ནག་མི་དམངས་ཀྱི་གནས་སྟངས་དང་མཐུན་པའི་ཐོག་ནས་བལྟ་རྒྱུ་ཡིན། ཡིན་ནའང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཆབ་སྲིད་སོགས་ལ་བེད་སྤྱོད་བཏང་བ་ཡིན་ན་དེ་ནི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་བའི་ལམ་ཕྱོགས་དང་མཐུན་གྱི་མེད་ཅེས་འགྲེལ་བརྗོད་ཞུ་བ་དང་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་ནང་ཚུད་ལན་འདེབས་རྒྱུ་ཡིན་སྐོར་བརྗོད་འདུག།

བོད་དོན་འཐབ་རྩོད་ཀྱི་ལས་འགུལ་བ་དེ་དག་ལ་འབྲེལ་ལམ་དང་ལས་འགུལ་ངོ་སྤྲོད་གནང་ཕྱོགས་བཅས་ཀྱི་ཐོག་དམིགས་པའི་སྦྱོང་བརྡར་ཞིག་གཞིས་སྒར་རྡ་རམ་ས་ལར་ཟླ་འདིའི་ཕྱི་ཚེས་ཉེར་དྲུག་ནས་ཉེར་དགུ་བར་ཉིན་བཞིའི་རིང་གནང་གི་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གནས་ཚུལ་སྤེལ་འདུག། གོང་ཞུས་ཟབ་སྦྱོང་གི་ཉིན་གཉིས་པར་ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་བཙན་བྱོལ་ནང་གི་མི་རབས་རྒན་པ་རྣམས་ཇེ་ཉུང་དུ་འགྲོ་བཞིན་པའི་དུས་སྐབས་འདིར་གཞོན་སྐྱེས་རྣམས་ཀྱིས་བོད་རང་དབང་ལས་འགུལ་གྱི་འགན་འཁུར་བཞེས་རྒྱུ་དེ་གནད་འགག་ཆེན་པོ་ཆགས་ཡོད་ཅེས་གསུངས་འདུག་ཡང་ཁོང་གིས་ཟབ་སྦྱོང་ནང་ཞུགས་མཁན་རྣམས་ཀྱིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་ད་ལྟའི་བོད་ནང་གི་གནས་བབ་རྒྱུས་ལོན་བྱེད་རྒྱུ་དེ་གལ་ཆེའི་རང་བཞིན་ཡིན་སྐོར་དང་བོད་ནང་དང་བཙན་བྱོལ་ནང་གི་བོད་མི་རྣམས་ཀྱིས་ཁོར་ཡུག་ཅི་འདྲ་ཞིག་གི་ནང་གདོང་ལེན་གནང་དགོས་ཆགས་ཡོད་པ་དེ་ཤེས་རྟོགས་གནང་དགོས་པའི་སྐོར་སོགས་གསུངས་འདུག་གཞན་ཡང་ཁོང་གིས་མུ་མཐུད་རྒྱ་ནག་གཞུང་གིས་བོད་ནང་འཆར་གཞི་ལྡན་པའི་ཐོག་ནས་བོད་མི་རྣམས་ལ་རང་དབང་དག་རྩ་བ་ནས་སྤྲོད་ཀྱི་མེད་པ་མ་ཟད། བོད་དེ་རྒྱ་ཡུལ་དུ་བསྒྱུར་ཆེད་བོད་མིའི་ངོ་བོ་རྩ་མེད་བཟོ་བའི་འཐབ་ཇུས་ལག་བསྟར་བྱེད་བཞིན་པའི་ཐོག་བོད་རིགས་གཞོན་སྐྱེས་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་སྔ་བྱུང་མྱོང་མེད་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཤིག་དང་བོད་རང་དབང་གི་ལས་འགུལ་སྤེལ་བའི་གནས་བབ་ཤིག་ཡོད་པ་དེ་ནམ་ཡང་བརྗེད་མི་རུང་བའི་སྐོར་སོགས་གསུངས་འདུག་ཟབ་སྦྱོང་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་གནས་ཉམས་ཞིབ་ཁང་བཅས་ཀྱི་འགོ་ཁྲིད་ཁག་ཅིག་མཉམ་ཞུགས་གནང་ཡོད་འདུག། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་གིས་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས་ཕུལ་ཡོད་འདུག་ཟླ་འདིའི་ཕྱི་ཚེས་ཉེར་དྲུག་ཉིན་ཏེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་བསྟུན་ཡུ་པི་མངའ་སྡེའི་རྒྱལ་ས་ལག་ནོ་རུ་ཡོད་པའི་མངའ་སྡེ་སྲིད་སྐྱོང་ཚོགས་ཁང་དུ་མངའ་སྡེ་སྲིད་སྐྱོང་ལྕམ་ཨ་ནན་དེ་བིན་པ་ཏེལ་ལགས་དབུ་བཞུགས་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཡོ་གི་ཨ་དི་ཡ་ན་ཐ་ལགས་ཀྱིས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས་ཕུལ་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གཟེངས་རྟགས་དེ་དང་འབྲེལ་བའི་ཐད་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་བཅར་འདྲི་ཞུས་པར་ཁོང་གིས།

ལོ་ངོ་སུམ་ཅུ་སོ་བཞི་ཙམ་རིང་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང་འཛིན་སྐྱོང་སྤེལ་གསུམ་ཐད་ཞབས་འདེགས་བསྒྲུབས་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ནིའུ་ཡོག་ནང་གི་གློ་སྨོན་ཐང་སྐྱིད་སྡུག་གི་གཟའ་ཉི་མའི་རིག་གཞུང་སློབ་གྲྭའི་ནང་སློབ་མ་བདུན་ཅུ་ཙམ་ལ་སོ་སོའི་རིག་གཞུང་དང་སྐད་ཡིག་སོགས་སློབ་ཁྲིད་བྱས་ཏེ་གྲུབ་འབྲས་ཐོན་བཞིན་པའི་སྐོར་འདི་གའི་ས་གནས་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་གྱི་གློ་སྨོན་ཐང་སྐྱིད་སྡུག་ཚོགས་པས་ནིའུ་ཡོག་གྲོང་ཁྱེར་དུ་སློབ་ཁྲིད་ཆེད་དུ་ཚོགས་ཁང་ཞིག་ཉོས་ཏེ། གཟའ་ཉི་མའི་རིག་གཞུང་སློབ་གྲྭ་འཚོགས་བཞིན་ཡོད་པ་དང། གཟའ་མཇུག་རིག་གཞུང་སློབ་གྲྭ་དེའི་སློབ་མ་བདུན་ཅུ་ཙམ་ལ་སོ་སོའི་ཕ་མེས་ཀྱི་རིག་གཞུང་དང། བོད་ཀྱི་སྐད་ཡིག་སོགས་སློབ་ཀྱི་ཡོད་པ་རེད་འདུག་གློ་སྨོན་ཐང་སྐྱིད་སྡུག་གི་ཚོགས་གཙོ་བཟང་པོ་ལགས་ཀྱིས་འདིའི་སྐོར་ངོ་སྤྲོད་གནང་དོན་ལ།
ཨ་ནི་ད་ཕྱི་རྒྱལ་རྒྱལ་ཁབ་ལ་སླེབས་ནས་ང་ཚོ་དེ་ལ་ང་རང་ཚོ་ང་རང་ཚོས་གི་སྲུང་སྐྱོབ་མ་བྱེད་པ་བྱས་ན། མ་འོངས་པ་ལ་དེ་ཡལ་འགྲོ་ཡས་ཀྱི་ཉེན་ཁ་ཆེན་པོ་ཞིག་ཡོད་རེད་འདི་མི་ཚང་མ་གི་མཁྱེན་གསལ་རེད། འདི་མ་བརྩེ་བས་གི་ནི་ཨ་ནི་ང་རང་ཚོས་ག་རེ་བསམ་གི་འདུག་ལབ་ན་ད་ཕྱི་རྒྱལ་རྒྱལ་ཁབ་ལ་ང་ཚོ་མི་གཅིག་ཡོང་ན་ཕལ་ཆེར་མ་དོ་རྒྱ་མཚོ་དབུས་ལ་ཐིགས་པ་ཐིགས་པ་ནང་བཞིན་རེད་སོ་སོ་གི་སྐད་ཡིག་དང་རིག་གཞུང་བརླག་ཡས་ལ་ཅིག་སོ་སོ་ད་ལྟ་ནས་བདག་པོ་རྒྱག་མ་ཐུབ་པ་བྱས་ན་མ་འོངས་པ་ལ་ལྷག་ས་མ་རེད་འདི་ཡིན་ཙང་ནས་ད་ང་ཚོ་སྤུ་གུ་དེ་ཚོ་ལ་སོ་སོ་སྐད་དང་རིག་གཞུང། ཆོས་ལུགས་ཡི་གེ་དེ་ཚོ་ལ་འཇིགས་པའི་བྱིན་བསླབ་དགོས་འདུག་ལབ་ང་ཚོ་ཕ་མ་ཁ་ཤས་ཤིག་གིས་དེ་འདྲའི་བསམ་བློ་འཁོར་ནས་ཨ་ནེ་མི་ཚེའི་གི་དར་གྱི་དང་དམ་པའི་ཐོག་ནས་སྤུ་གུ་ཁ་ཤས་ཤིག་ལ་སློབ་གྲྭ་ཆུང་ཆུང་ཞིག་འགོ་ཚུགས་པ་རེད་ཨ་དེ་ནས་འགོ་ཚུགས་ནས་དེ་ད་ལྟ་ཕལ་ཆེར་ལོ་ཉི་ཤུ་ཙམ་ཞིག་འགྲོ་གི་ཡོད་རེད་ཉི་ཤུ་རྩ་གསུམ་ཙམ་ཞིག་འགྲོ་གི་ཡོད་རེད་ད་ང་ཚོ་སྤུ་གུ་སྤུ་གུ་དྲུག་ཅུ་རེ་ལྔ་ཙམ་ཡོད་ཀྱི་རེད་ད་ལྟ་བར་དུ་དེའི་སྐོས་ལ་ང་ཚོ་སྤུ་གུ་ཐོག་ཅིག་ཁོ་ཚོ་སྔོན་མ་ནས་ད་ཀོ་ལེ་ཇ་ད་འདི་ཚོ་ཚང་མ་འགྲོ་ནས་ཁོ་ཚོ་ཐོན་ཚར། ཅིག་ཁེ་ཕན་ག་རེ་བྱུང་ཡོད་རེད་ཞུས་པ་ན་ནས་དེ་རེད་ད་ཅིག་ཉུང་མཐའ་ལ་ང་ཚོ་སྤུ་གུ་ལ་སོ་སོ་གི་སྐད་རྒྱག་ཐུབ་ཡས་ཅིག་དང་ཨ་ནི་སོ་སོ་གི་ཡི་གེ་ཀློག་ཐུབ་ཡས་ཅིག་ནང་ལ་ཞོགས་ཀས་དགོང་དག་ལ་སོ་སོ་ལ་འདོད་པ་ཡོད་ན་ཁ་འདོན་བྱེད་ཡས་ཡིན་ན་དཔེ་ཆ་ཀློག་ཐུབ་ཚུལ་ཞིག་ང་ཚོ་གིས་བྱེད་ཐུབ་ཡོད་རེད་ད་པ་ད་སྤུ་གུ་འདི་ཚོ་ལ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་གྱི་བལ་ཡུལ་གྱི་གློ་སྨོན་ཐང་གི་ཡུལ་མི་འགའ་ཤས་ཀྱིས་ཕྱི་ལོ་ཉིས་སྟོང་ཡས་མས་ཤིག་ནས་སོ་སོའི་བུ་ཕྲུག་ཚོ་ལ་རིག་གཞུང་དང་བོད་ཀྱི་སྐད་ཡིག་སློབ་གཉེར་བྱེད་རྒྱུའི་ཆེད་དུ་སློབ་གྲྭ་ཞིག་བཙུགས་ནས། ད་བར་སློབ་མ་གྲངས་བདུན་ཅུ་ཙམ་བྱུང་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ནིའུ་ཡོག་གི་ཀུན་སི་ས་གནས་སུ་སྐྱིད་སྡུག་ཚོགས་པའི་ཚོགས་ཁང་ཞིག་ཉོས་ཡོད་པ་དང་མ་འོངས་པར་དེར་ཐོག་བརྩེགས་གཉིས་ཅན་ཞིག་བརྒྱབ་ནས་སློབ་གྲྭ་འཛུགས་རྒྱུའི་འཆར་གཞི་ཡོད་པ་བཅས་འགྲེལ་བརྗོད་བྱས་སོང། དེའང་དགེ་རྒན་ལྷག་པ་ལགས་ཀྱིས་སློབ་མ་རྣམས་ལོ་ཚད་ཆེ་ཆུང་གི་ཆ་ནས་དཀའ་ངལ་ཡོད་ཀྱང་རིམ་གྱིས་ངོ་ཤེས་པར་གྱུར་ནས་རིག་གཞུང་སློབ་གྲྭ་དེ་དགའ་མོས་བྱེད་ཀྱི་འདུག་ཅེས་དང།

རང་གི་བུ་ཕྲུག་གཉིས་གློ་གཟའ་ཉི་མའི་སློབ་གྲྭར་གཏོང་བཞིན་ཡོད་པ་འགྲེལ་བརྗོད་གནང་བ་དང། སློབ་གྲྭར་ཕྱིན་ནས་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་བྱས་སོང། ད་གཟའ་ཉི་མ་སློབ་གྲྭ་འགྲོ་གི་ལབ་ན་ད་ཁོང་ཚོ་དཔེ་དགའ་པོ་ཅིག་ད་ད་སོ་སོ་རོགས་པ་ཡིན་ན་སྤུན་ཀྱག་ཡིན་ན་ཚང་མ་ཐུག་གི་ར། འདི་གི་གཅིག་ནས་ང་ཡི་གཙོ་བོ་ད་དེ་རིག་གཞུང་སློབ་གྲྭ་བཏང་ནས་ཁེ་ཕན་འདྲ་བོ་ཅིག་གང་མཐོང་གི་འདུག་ལབ་ན། སོ་སོ་གི་རིག་གཞུང་དེ་ཡོད་ར་ད་ད་ང་ཚོ། སྐད་ཆ་ཡིན་ན་འདྲ་འདུག་ཁ་ལག་ཡིན་ན་འདྲ་འདུག་ད་ཕ་མ་འདི་ཚོ་ང་ཚོ་གཟའ་ཉི་མ་རྟག་པ་རེ་བཞིན་སྤུ་གུ་འདི་ཚོ་ལ turn by turn ཁ་ལག་འདི་སྤུ་གུ་འདི་ཚོ་གནང་གི་རེད་ཨ་ནི་སོ་སོའི་ཁ་ལག་ཡིན་ན་འདྲ་རིག་གཞུང་བྱས་ཨ་ནི་སྐད་ཆ་འདི་ཚོ་ཡིན་ན་ཡང་སོ་སོ་གི་སྐད་དེ་ཏོག་ཙམ་ཡར་རྒྱས་འགྲོ་ཡས་ཅིག་ཨ་ནི་བོད་ཡིག་དང་ཡིན་དང་ཡིན་ཨ་ནི་བོད་ཡིག་དང། ཉི་མ་གཅིག་མ་ཤི་ཡོད་མ་རེད་ཡིན་ན་ག་རུ like ལོ་ལོ་འགྲོ་དུས་སྐབས་དེ་ཁོང་ཚོས་ག་རུ་ཤེས་ཀྱི་འདུག་ཨ་ནི་བོད་ཡིག་ཤེས་ད་རིག་གཞུང་དང་ཚང་མ་ད་བསྡོམས་ནས་ཨ་ནི་གཟའ་ཉི་མ་ཡོང་ན་ད་ད། སོ་སོ་ལུང་པ་ཐག་རིང་པོ་ནས་འདིར་སླེབས་ན་སོ་སོ་ལུང་པ་གི་ཚོར་བ་འདྲ་བོ་ཅིག་འདི་འདྲ་འདྲ་བོ་ཅིག་སླེབས་ཡོད་དོ། དེ་བཞིན་གཟའ་ཉི་མའི་སློབ་གྲྭ་དེར་ཕྱིན་ནས། གློ་སྨོན་ཐང་གི་ཕ་ཡུལ་གྱི་སྐད་ཤེས་ཤིང། བོད་ཀྱི་སྐད་ཡིག་དང་རིག་གཞུང་ལ་ཡང་དོ་སྣང་བྱེད་མཁན་གཞོན་སྐྱེས་ཇེ་མང་ཡིན་པ་བཅས་སློབ་ཕྲུག་ཚོས་འགྲེལ་བརྗོད་བྱས་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་སྐྱོང་དཔལ་ཡིན།

ཐུབ་བསྟན་བསྟན་པའི་རྒྱ་མཚོ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོའི་ཟླ་བ་གཉིས་པའི་ཚེས་བཅུ་གསུམ་ཉིན་ལ་དྭགས་ནང་སྐུ་འཁྲུངས་བ་དང་ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་དགོངས་པ་རྫོགས་ཡོད་འདུག་ཞིང་གཤེགས་དམ་པ་ཁོང་གིས་ཆོས་སྲིད་གཉིས་ཀའི་ཐུགས་འགན་བཞེས་ནས་ལ་དྭགས་ནང་ཞབས་འདེགས་བསྒྲུབས་མྱོང་ཡོད་འདུག།

ད་ཐེངས་སུན་གྱི་ཕ་གིའི་འཚམས་གཟིགས་སྐབས་བལ་ཡུལ་ཕྱོགས་ནས་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་དེ་ཆོད་སེམས་བརྟན་པོའི་ཐོག་འཛིན་རྒྱུ་ཡིན་སྐོར་ནན་བརྗོད་བྱས་ཡོད་འདུག་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་ལམ་ལས་ཁུངས་ཀྱི་བློན་ཆེན་གཞོན་པ་སུན་གྱིས་བལ་ཡུལ་གྱི་དམར་ཤོག་ཚོགས་པའི་ཚོགས་གཙོ་ཨོ་ལི་ལ་རྒྱ་ནག་གི་ངོས་ནས་བལ་ཡུལ་གྱི་དཔལ་འབྱོར་འཛུགས་སྐྲུན་ཡར་རྒྱས་ཐོག་རྒྱབ་སྐྱོར་བྱ་རྒྱུ་ཡིན་སྐོར་ཁས་ལེན་དང་བཅས་ཞི་ཅིན་ཕིང་གིས་བསྐུར་བའི་འཕྲིན་ཡིག་ཅིག་སྒྲོག་སྦྱང་བྱས་ཡོད་པ་སོགས་གནས་ཚུལ་རྣམས་བཀོད་འདུག།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བདུན་ཉིན། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལམ་རིམ་ཆེན་མོའི་བཀའ་ཆོས་ཉིན་གསུམ་པའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི་ཚན་པ་བཅུ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། མི་དང་དུད་འགྲོ་སུ་ཞིག་ཡིན་ཀྱང་རང་ཉིད་གལ་ཆེན་དུ་འཛིན་པའི་བསམ་བློའི་རང་བཞིན་ལྷན་སྐྱེས་ཀྱིས་ཡོད་ཅིང། རང་ལ་གནོད་འཚེ་བྱེད་མཁན་དང་རང་གི་ཚེ་སྲོག་ལ་འཇིགས་ཉེན་བྱུང་ན། དུད་འགྲོའི་སེམས་ཅན་དེ་དག་ཕལ་ཆེར་གྱིས་རང་ནུས་ལ་དཔགས་པའི་འགོག་རྒོལ་བྱེད་ཀྱི་ཡོད་པ་དེ་ང་ཚོར་མཐོང་ཆོས་སུ་ཡོད་པ་དེ་ཡིན། དེ་དག་ཐམས་ཅད་ལས་འགྲོ་བ་མི་ཡི་རིགས་ཀྱིས་ངག་སྨྲ་ཤེས་པ་དང། བརྡ་སྤྲོད་ཀྱི་གཞུང་གསར་གཏོད་བྱས་པ་དང། དེ་དང་མཐུན་པའི་སྐད་ཆ་བཤད་ཤེས་པ་ཙམ་ཞིག་ཀྱང་མིན་པར་མཚན་ཉིད་རིག་པ་དང། གཏན་ཚིགས་རིག་པ། སེམས་ཁམས་རིག་པ་སོགས་རིག་པའི་གནས་མང་པོ་ཞིག་གསར་གཏོད་བྱས་ཏེ། མི་དང་སྤྱི་ཚོགས་ཀྱི་དགོས་མཁོ་སྐོང་ཐབས་བྱེད་ཀྱི་ཡོད། དེ་བཞིན་དུ་མི་རྣམས་ཀྱིས་རང་ཉིད་ངོས་འཛིན་བྱེད་སྟངས་ནི། ང་ཞེས་པ་ཞིག་ངམ་ངམ་ཤུགས་ཀྱིས་ཚོར་ནས་ཡོང་གི་ཡོད་ཀྱང། ལ་ལས་ང་ཞེས་པ་དེ་ཤ་ཁྲག་རུས་གསུམ་གྱིས་གྲུབ་པའི་སྒྲོམ་གཟུགས་ཀྱི་གོང་བུ་དེ་ལ་འདོད་གི་ཡོད་པ་དང། ལ་ལས་གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་བཅས་འདི་དག་ཚོགས་པའི་སྤྱི་ལ་ངའམ་གང་ཟག་ཏུ་འདོད་པ་སོགས་གྲུབ་མཐས་བློ་བསྒྱུར་བ་དང་མ་བསྒྱུར་བ་ཐམས་ཅད་ལ་ང་དང་བདག་འཆར་སྟངས་སྣ་ཚོགས་པ་ཞིག་ཡོང་གི་ཡོད། མི་རྣམས་ཀྱིས་ང་ངོས་འཛིན་བྱེད་སྟངས་གཏན་ནས་མི་འདྲ་ན་ཡང། ངའི་དོན་དུ་བདེ་སྐྱིད་སྒྲུབ་རྒྱུ་དང། ང་སྐྱིད་པོ་ཡོང་བ་བྱ་རྒྱུ། ང་ལ་སྡུག་བསྔལ་མི་འབྱུང་བའི་ཐབས་ཤེས་བསྟེན་པ་སོགས་མདོར་ན། འཇིག་རྟེན་འདི་ཡི་མི་ཚེའི་ནང་གི་དགྲ་འདུལ་གཉེན་སྐྱོང་གི་ལས་ཅི་རིགས་བརྩམས་ཀྱང་ཕུགས་དེ་ནི་ང་བདེ་ཐབས་ལ་དམིགས་ནས་ཡོད་པ་དེ་ཐམས་ཅད་ལ་གཅིག་མཚུངས་ཆགས་ཀྱི་ཡོད། མགོན་པོ་མཆོག་གིས་ང་ཚོ་མིའི་རིགས་ཀྱིས་དོན་དུ་གཉེར་བཞིན་པ་ནི་འཕྲལ་གྱི་བདེ་ཚོར་དང་གནས་སྐབས་ཙམ་གྱི་ཚིམ་པ་ཁོ་ན་བདེ་བའི་མཐར་ཐུག་ཏུ་བརྩིས་ནས་དེ་ལ་གཙིགས་ཆེན་བྱེད་པ་ལས། ཕུགས་རྒྱང་རིང་པོར་སྤྱོད་ཐུབ་པའི་བདེ་བ་འཚོལ་རྒྱུར་དོ་སྣང་མི་བྱེད་པ་དང། ཡང་ན་མི་ཚེ་འདི་ཁོ་ནའི་བདེ་བ་ཙམ་དོན་གཉེར་བྱེད་པ་དང། ལུས་ཚོར་བདེ་བ་ཁོ་ན་དོན་གཉེར་བྱས་ཏེ་འབད་བརྩོན་ཇི་ཙམ་བྱས་ཀྱང། འཚོལ་བཞིན་པའི་བདེ་བ་ཐོབ་རྒྱུ་ལས་མ་བཙལ་བའི་དཀའ་སྡུག་མང་པོ་ཞིག་ལུས་དང་གྲིབ་མ་བཞིན་རྗེས་འདེད་བཏང་ནས་བློས་ཐབས་མ་བྱས་པ་དེ་ནི་ང་ཚོ་ཚང་མ་ལ་ཉམས་མྱོང་གཅིག་མཚུངས་སུ་ཡོད་པ་དེ་ཡིན་ལ། ད་དུང་སྡུག་བསྔལ་ཐེ་བ་མང་པོ་ཞིག་ཀྱང་ཕོག་གི་ཡོད་པའི་རྩ་བ་ནི་སེམས་མ་ཐུལ་བ་ལ་ཐུག་གི་ཡོད་པ་དང། དེ་ཡིས་རྐྱེན་བྱས་ཏེ་ཚུལ་མིན་ཡིད་བྱེད་ཀྱིས་སྒྲོ་བཏགས་པའི་སྡུག་བསྔལ་སྣ་ཚོགས་པ་ཞིག་བཟོ་བཞིན་ཡོད་པ་ཡང། ཞིབ་ཏུ་དཔྱད་པ་བཏང་ན་ར་སྤྲོད་བྱེད་ཐུབ་པ་ཞིག་ཡིན། རྗེ་གུང་ཐང་པས། དུས་ལན་གཅིག་ཐོབ་པའི་དལ་འབྱོར་འདི། དོན་མ་གྲུབ་ལག་ནས་འཆོར་ཉེན་གདའ། ད་ཐར་པའི་ལམ་ལ་སྙེག་རེ་རན། དོན་དེ་ཕྱིར་བསྐུལ་མའི་ལྕག་འདི་བཟུང། ཅེས་ཅིག་གསུངས་པ་ནང་བཞིན་གྱི་ལ། ང་རང་ཚོ། ཕུང་པོ་ལ་བརྟེན་ནས་བཏགས་པའམ། ཤེས་པའི་རྒྱུད་ལ་བརྟེན་ནས་བཏགས་པའི། རང་གི་ངང་གིས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཅིག་ཡོད་པ་རེད། ད་རེད་དེ་ཡིན་ན་ཡང་ང་རང་ཚོ་ཕལ་མོ་ཆེ་ད་སྤྱིར་བཏང་བཤད་པ་ཡིན་ན་གང་ལྟར་འཕྲལ་སེལ་གྱི་ད་བདེ་བ་སྡུག་བསྔལ་དེ་ག་རྐྱང་རྐྱང་ལ་ད་མཐར་ཐུག་གི་ད་བདེ་སྡུག་རུ་ཞིག་ལ་རྩིས་བྱས་འདུག་ཟེར་ན་འགྲོ་བསྡད་ཡོད་པ་རེད། ད་དེའི་ནང་ཚན་ནས་མི་ཚེ་གཅིག་གི་ད་བདེ་སྡུག་རུ་ད་ག་རྐྱང་རྐྱང། དེ་ཡང་གཙོ་བོ་ལུས་ཚོར་ལ་བརྟེན་བསྡད་པའི་ཨ་ནེ་བདེ་སྡུག་དེ་རྐྱང་རྐྱང་རུ་ཞིག་ལ་ང་ཚོས་ད་ཞེ་པོ་གལ་ཆེན་པོ་རྩིས་ནས་འདི་བྱས་པའི་ལག་རྗེས་ལ་ཡ་ཨ་གང་ལྟར་བདེ་བ་འདོད་ན་ཡང་ཨ་ནེ་བདེ་བ་མེད་པ། སྡུག་བསྔལ་ཆུ་ཡི་གཉེར་མ་ནང་བཞིན་རྫོགས་རྒྱུ་མེད་བསྡད་པ་ཞིག་ད་ཡོང་བསྡད་ཡ། ཨེ་ནི་དེའི་ཐོག་ལ་ཡང། སེམས་མ་ཐུལ་བའི་དབང་གིས། སྡུག་བསྔལ་སྣོན་པ་མང་པོ་ཅིག་ཨེ་ད། རྣམ་རྟོག་གིས་སྒྲོ་བཏགས་བྱས་ད་ཡང་སྡུག་བསྔལ་མང་པོ་འབྱུང་གི་ཡོད་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས་ཙ་ནས་ད་ད་རེད། ཅིག་དངོས་གནས་རང་ད་སྡུག་བསྔལ། རྩད་ནས་གཅོད་སྟངས་ཅིག་ད། ཨེ་ནི་གཏན་དུ་བདེ་བ། སྒྲུབ་སྟངས་ཅིག་ད་ཆོས་ཚུལ་ཅིག་ད། ང་རང་ཚོས་མཇལ་ནས་ད་ཡོད་པའི་སྐབས་འདི་ལ་ཡང། ཨན་ད། དེ་འདྲས་ཀྱི་ད་གོ་སྐབས་བཟང་པོ་ཅིག་ཡོད་བསྡད་པ་དེ་ཆུད་ཟོས་སུ་མ་སོང་བ། ཨན་ག་ད་གོ་སྐབས་བཟང་པོ་ཡོད་བསྡད་པ་དེ་ད་ད། ག་ཞིག་རེད་དོན་དང་ལྡན་པ་ཅིག་ད་བྱེད་དགོས་པ་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བདེ་བ་བཙལ་བའི་འབྲས་བུ་ལ། བདེ་བ་ལས་སྡུག་བསྔལ་མང་དུ་འབྱུང་བ་དང། ཞི་བདེ་དང་ལྡན་པའི་མི་ཚེའི་རེ་བསྙེག་ཤུགས་ཆེན་བཟུང་ན་ཡང། ནད་ཡམས་དང། འཐབ་རྩོད་འཁྲུག་ལོང་གིས་བདེ་བའི་གོ་སྐབས་འཕྲོག་འགྲོ་བ་སོགས་རང་ཅག་གིས་བདེ་སྐྱིད་མཐར་ཐུག་ཏུ་འབོད་པའི་ཚིམ་པ་དེ་དག་ཕལ་ཆེར་མཐར་ཐུག་སླུ་བའི་ཆོས་ཅན་དང་སྡུག་བསྔལ་གྱི་ངོ་བོར་འགྱུར་འགྲོ་བ་དང། སྡུག་བསྔལ་གྱི་སྣ་འདྲེན་དུ་འགྱུར་འགྲོ་བ་སོགས་མིག་ལམ་དུ་སྨིན་པའི་བདེན་པ་དམར་རྗེན་མ་དེ་དག་སྣང་མེད་དུ་བཞག་ཐུབ་མེད་པའི་རྐྱེན་གྱིས། ད་ལྟ་རང་ཅག་རྣམས་ཀྱིས་ངག་སྨྲར་ཞི་བ་དང། སྤང་བླང་འཇུག་ལྡོག་ལ་འབད་པ་བྱས་ན་གྲུབ་འབྲས་ཐོབ་ཐུབ་པ་ཡང་ཤེས་རྟོགས་བྱ་ཐུབ་པའི་རྒྱུ་མཚན་དང། གནས་ལུགས་ར་སྤྲོད་བྱ་ནུས་པ་བཅས་ཀྱི་དབང་གིས། མཛེས་སྡུག་ལྡན་པའི་འཇིག་རྟེན་འདི་ཡི་སྟེང་ན་ཤེས་རིག་གི་རྣམ་གྲངས་མཐའ་ཡས་པ་ཞིག་སྦྱོང་རྒྱུ་ཡོད་པ་དང། སྦྱངས་ནས་འཚོ་ཐབས་ཡར་རྒྱས་སུ་གཏོང་བ་དང། འགྲིམ་འགྲུལ་ཇེ་བདེར་གཏོང་བ། འཕྲོད་བསྟེན་ཇེ་བཟང་དུ་གཏོང་བའི་ཆ་རྐྱེན་བསྐྲུན་ཐུབ་པ་ཙམ་ཞིག་ལས་རིང་དུ་འདས་ཏེ། འཕྲལ་སེལ་དང་གནས་སྐབས་ཀྱི་བདེ་ཚོར་ཕྱོགས་རེ་བ་འབྱུང་ཐབས་ཙམ་ཞིག་མིན་པར། གཏན་གྱི་བདེ་བ་སྒྲུབ་པའི་གོ་སྐབས་ཡོད་པ་དང་ཐབས་ཤེས་ཡོད་པ། ཐབས་ལམ་དེ་རིགས་སྟོན་མཁན་ཡོད་པ་བཅས་ཀྱི་གོ་སྐབས་གསེར་ལས་མཆོག་ཏུ་དཀོན་པ་འདི་འཐུས་ཤོར་དུ་མ་བཏང་བར་འབད་བརྩོན་བྱ་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་ཡིན་ཏེ། དཔེར་ན་རང་ཅག་ནང་པའི་སྤྱི་ཚོགས་ཀྱི་ཁྲོད་དང་ལྷག་པར་དུ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ། མི་ཕལ་ཆེར་ཞིག་དཀོན་མཆོག་ལ་ཡིད་ཆེས་གསལ་གསལ་ཡོད་ལ། དཀོན་མཆོག་ལ་གཏད་པའི་དད་པ་བན་བུན་ཙམ་ཡང་ཡོད་ཀྱང། སེམས་ཕུགས་ན་ཆོས་ཤིག་སྒྲུབ་འདོད་ཀྱི་ཀུན་སློང་ཡང་ཡང་ངེ་ཡེང་ངེ་ཞིག་ཡོད་མོད་ཀྱང། ཕྱི་བཤོལ་གྱི་ལེ་ལོའི་དབང་དུ་སོང་བ་དང། མི་ཚེ་ཤིན་ཏུ་ཐུང་ཞིང། འཚོ་རྐྱེན་ཉུང་ཞིང། འཆི་བའི་རྐྱེན་མང་པོ་ཡོད་པ་སོགས་ལ་བསམ་གཞིག་རྣལ་མ་བྱ་མ་ཐུབ་པར། ལས་གནས་ནས་རྒན་ཡོལ་བྱས་པའི་རྗེས་སུ་ཆོས་སྒྲུབ་རྒྱུ་དང། རྒས་ཁོག་ཆགས་ནས

རྒྱལ་བ་རིན་པོ་ཆེའི་ལམ་རིམ་གྱི་གསུང་ཆོས་ཡོད་པ་ལ་ཞུ་རྒྱུའི་རེ་སྒུག་བྱེད་མཁན་ཚོར་གསུང་ཆོས་དེ་དངོས་སུ་མགོ་ཚུགས་ནས་ཉི་མ་གསུམ་ཙམ་འདས་ཟིན་པ་སྟེ་མདོར་ན་དེ་འདྲའི་ཤེས་མེད་ཚོར་མེད་ལྟ་བུའི་ངང་ལ་མི་ཚེ་འདི་སྐད་ཅིག་ཐང་ཅིག་ཡུད་ཀྱིས་བཞུར་ནས་རྒས་པའི་གནས་སྐབས་མགོ་ཐོག་ལ་སླེབས་སྐབས་གཞི་ནས་ཆོས་ཤིག་བྱ་རྩིས་ལ་འབད་ཁུལ་བྱས་དུས། མིག་སོགས་དབང་པོ་རྣོ་བ་དང། ཡིད་ཀྱི་ཤེས་པ་རྣོ་ཞིང་དྲན་རིག་གསལ་བའི་གོ་སྐབས་ཕལ་ཆེར་ཤོར་ཟིན་པས། ལུས་ཀྱིས་མི་ལྕོགས་པ་དང་ངག་གིས་མི་ཁུག་པ། སེམས་ལ་མི་འཆར་བ་བཅས་ཆོས་བསྒྲུབ་པའི། ཆོས་བསྒྲུབ་པའི་མཐུ་ནི་ཤིན་ཏུ་ཆུང་བར་གྱུར་པ་ཤེས་རྟོགས་བྱུང་བའི་སྐབས་སུ། འགྱོད་གདུང་གིས་མནར་བཞིན་ཡོད་ཀྱང། འདས་པ་སླར་བཀུག་སྟེ་ད་ལྟ་བར་བཟོ་ཐབས་མེད་པའི་དབང་གིས། ལོ་ན་གཞོན་དུས་ནས་གང་ཐུབ་ཅི་ཐུབ་ཀྱིས་ཆོས་ལ་བག་ཆགས་འཇོག་པ་དང། ཆོས་ཀྱི་ཉམས་ལེན་ལ་འབད་བརྩོན་བྱ་རྒྱུ་དེ་ནི། ཆོས་ཁས་ལེན་བྱེད་མཁན་ཞིག་ལ་ཕྱི་བཤོལ་གཏན་ནས་བྱ་མི་རུང་བའི་དོན་དག་གལ་འགངས་ཆེ་ཤོས་དེ་ཉིད་ལ་ཆགས་ཀྱི་ཡོད་པ་དེ་ཡིན།
དེ་ཡང་ང་རང་ཚོ་མང་ཆེ་བས་ད་ཅིག་ཆོས་ཤིག་བྱེད་དགོས་བསམ་པའི་བློ་གཅིག་ཡོད་དེ་བ་ཆོས་ལ་དད་པ་བག་ཙམ་རེ་ཡོད་དེ་བ་ད་དེ་འདྲ་གཅིག་ལ་ད་ཁོ་འཐུས་ཤོར་འགྲོ་ཡག་གཙོ་བོ་དེ་ག་རེ་བྱེད་དགོས་རེད་ལབ་ན་ཨེ་ནི། ཅིག་སང་བྱ་གནངས་བྱ། གཞུག་གུ་བྱེད་ཆོག་གི་རེད་གཞུག་གུ་བྱེད་ཆོག་གི་རེད་ཟེར་ཡ་རོ་དེ་འདྲའི་ཅིག་གི་ངང་ནས་ད་ཕྱི་བཤོལ་གྱི་ལེ་ལོ། ཨེ་ནི། བྱ་བ་ངན་ཞེན་གྱི་ལེ་ལོ་དེ་འདྲའི་ཅིག་གིས་ང་ཚོ་མི་ཚེ་འདི་བུད་འགྲོ་གི་ཡོད་རེད། ལོ་གཞོན་པའི་ཁ་ཐུག་ལ་ཡ། འདིར་ཅིག་འཇིག་རྟེན་འདིའི་ཅིག་ད་ལྟོ་གོས་ཀྱི་ལས་ཀ་བྱེད་པའི་ཨེ་ནི་ད་ཅིག་ག་སོགས་ལས། དུས་ཚོད་གཙོ་བོ་ཡིན་དུས་ཚོད་གང་ཡིན་བསམ་པ་རུ་བྱས་བྱས། ཨེ་ག་ད་ཚེ་འདིའི་སྣང་གི། རྣམ་གཡེང་རུ་དེ་འདྲའི་ཅིག་གི་ངང་ནས་འགྲོ་བསྡད་ཡ། ཆོས་ཟེར་ཡ་དེ། རྒས་སོང་ན་བྱེད་ཡ་ཡིན་པ་འདྲ་བོ་དེ་འདྲའི་ཅིག་གི་ད་བསམ་བློ་འཁོར་བསྡད་ཀྱི་ཡོད་རེད། དེ་འདྲའི་དེ་འདྲའི་ཅིག་གི་ངང་ནས། ཨེ་ནི། ལོ་འགྲོ་ཡ། མགྱོགས་པོ་ཞེ་པོ་རེད་ཤག། ཨེ་ནི། ལོ་ཟླ་བས་འཛད། ཟླ་བ་བདུན་ཕྲག་གིས་འཛད། བདུན་ཕྲག་དེ་ཞག་པོས་འཛད། བྱས་ད་དོགས་བྱས་ནས་ཡུད་ཙམ་གཅིག་གི་ཡར་འགྲོ་བསྡད་མཁན་ཅིག། ང་རང་ཚོ་ལྔ་བཅུ་ང་དགུའི་ལོ་ལ་རྒྱ་གར་ལ་འབྱོར། ལོ་ཉིས་སྟོང་ཤར་དུས་ད་ལྟ་གང་ཡིན་པ་ཅིའི་བསམ་པ་རུ་ཅིག་ད་དྲན་བསྡད་ཀྱི་ཡོད་པ། ང་དེ་ལས་འདུ་བྱེད་འགག་ནས་ད་ཉིས་སྟོང་ལོ་ཤར། ཉིས་སྟོང་ལོ་ཤར་ཟེར་དུ་མ་ཟེར་བས་ཉིས་སྟོང་གི་ལོའི་ཟླ་ཉིས་སྟོང་ལྔའི་ལོ་སླེབས་ཚར་ཡིན་པ་རེད། ཉིས་སྟོང་ལྔ་འདི་གའི་སྤྱི་ཟླ་བརྩི་བ་ཡིན་ན་སྤྱི་ཟླ་དང་པོ་རྫོགས། ཟླ་གཉིས་པ་རྫོགས་ལ་ཉེ་བར་བྱས་ཞེས་ད་བསྡད་དུ་ཡོད་པ་རེད། ད་ཟླ་བ་ཁ་ཤས་གོང་ནས་ལམ་རིམ་བཀའ་ཆོས་ཡོད་རེད་ལམ་རིམ་བཀའ་ཆོས་ཡོད་ཟེར་དེ་ད་ཚུགས་ནས་ཉི་མ་གསུམ་གྱིས་ད་བསྡད་ཚར་ཡིན་པ་རེད། འདུག་འགྲོ་བསྡད་ཀྱི་རེད་བ། དེ་འདྲའི་ཞིག་གི་ངང་ནས་ཨེ་འདྲ་མི་ཚེ་འདི་ཡུད་ཙམ་ཞིག་ལ་ཡ་ཨེ་ནི་ཁོ། ཡ་རྒས་པ་ཟེར་དེ་གང་སླེབས་བྱས། ཨེ་ནི་ད་ཅིག་བསམ་བློ་ཞིག་བཏང་ནས་བསམ་བློ་ཞེ་དྲག་མ་འཁོར་ངེས། ཨེ་ནི་གཞི་ནས་འགྱོད་པ་རུ་སྐྱེས་བྱས། གཞོན་པའི་ཁ་ཐུག་ལ་ཡ། དཔེ་ཆ་ལྟ་ཡ་རུ། གཞོན་པའི་ཁ་ཐུག་ལ་ཡ་ཨེ་ནི་བསམ་བློ་གཏོང་ཡ་རུ་མ་བྱུང་བ་བྱས་བྱས། སྐད་ཨེ་ནི་ཞེ་དྲག་བྱས་མི་འདུག་བྱས་ནི། ཨེ་ནི་འཇིག་རྟེན་ཕྱི་མ་ལ་ཡ། རེ་བ་རུ་བསྐྱེད་བསྡད་ཡ་བླ་མ་དཀོན་མཆོག་ལ་རེ་བ་རུ་བསྐྱེད་བསྡད་ཡ་དེ་འདྲའི། འདུག་མ་འགུགས་ཅི་ཡོང་བསྡད་ཀྱི་འདུག་ག། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱ་བའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་དེའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན།